གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
གསན་མཁན་རྣམ་པ་ལ་སྐུ་ཁམས་བཟང། ཨོ་སི་ཁྲུ་ལི་ཡའི་ཕྲུ་གུ་ཁག་ཅིག་གིས་པ་པུའ་ནིའུ་གི་ནི་ནང་ཡོད་པའི་ཕྲུ་གུ་རྣམས་ལ་མཚན་མོར་སློབ་སྦྱོང་གནང་ཆེད་ཉི་འོད་ཀྱི་གློག་བཟོ་སྐྲུན་གནང་བཞིན་ཡོད་འདུག། ལས་གཞི་དེའི་བརྒྱུད PNG གླིང་ཕྲན་ནང་བསྐྱར་བཅོས་རུང་བའི་ནུས་ཤུགས་བེད་སྤྱོད་བྱས་ནས་འབྲི་ཀློག་ཤེས་ཡོན་ཡར་རྒྱས་གོང་སྤེལ་གཏང་ཐབས་གནང་གི་ཡོད་འདུག་དེ་ཡང་ལས་གཞི་དེའི་བརྒྱུད་ཨོས་ཏྲེ་ལི་ཡའི་སློབ་ཆུང་གི་སློབ་མ་ཁག་ཅིག་གིས་སྤོ་འཁྱེར་བདེ་བའི་ཉི་འོད་ཀྱི་གློག་ཆས་བཟོ་སྐྲུན་གནང་ནས PNG ལ་བཏང་གནང་གི་ཡོད་འདུག SolarBuddy། ཞེས་པའི་ལས་གཞི་དེའི་བརྒྱུད། PNG། ནང་ཡོད་པའི་ཕྲུ་གུ་ཚོར་སྤོ་འཁྱེར་བདེ་བའི་ཉི་འོད་ཀྱི་གློག་ཆས་ལོ་གསུམ་རིང་བཏང་ནས་རོགས་སྐྱོར་གནང་ཡོད་པ་མ་ཟད། ཟླ་བ་སྔོན་མ་གཅིག་པོའི་ནང་གློག་ཆས་བཞི་སྟོང་ཙམ PNG ལ་བཏང་ཡོད་འདུག་གློག་ཆས་དེ་དག་ཆ་ཚང་ཕྲུ་གུ་ཚོར་འགྲེམས་སྤེལ་གནང་ནས། PNG། ནང་གི་འབྲི་ཀློག་ཤེས་ཡོན་ཡར་རྒྱས་གཏང་ཐབས་བྱེད་བཞིན་ཡོད་འདུག། དེ་ཡང་གླིང་ཕྲན་དེའི་ནང་ལོ་ན་བརྒྱད་འོག་གི་ཕྲུ་གུ་བརྒྱ་ཆ་སུམ་ཅུ་སོ་བརྒྱད་ཙམ་ལ་འབྲི་ཀློག་གི་ཤེས་ཡོན་མེད་པ་ཡིན་འདུག་ལས་གཞི་དེར་མཉམ་ཞུགས་གནང་མཁན་ལས་སློབ་ཆུང་སློབ་མ Julia Savage ལགས་ནི་ལོ་བཅུ་གཉིས་ཡིན་པ་དང་ཁོང་མོས་རང་ཉིད་ཀྱི་ཉིན་རེའི་འཚོ་བའི་ནང་གློག་མེད་པར་སྡོད་པ་ནི་ཁོང་མོའི་བསམ་པའི་ཡུལ་ལས་འདས་པ་ཡིན་པ་དང་ཁོང་མོས་ཕྲུ་གུ་གཞན་ལ་རོགས་སྐྱོར་བྱེད་ཐུབ་པར་དགའ་སྤོབས་ཆེན་པོ་འདུག་ཞེས།
ཁོང་གིས་གསུངས་དོན།
ང་རང་ནམ་རྒྱུན་གློག་ཆས་བེད་སྤྱོད་བྱེད་རྒྱུ་དེ་གོམས་སྲོལ་ཆགས་ཡོད་པས་གལ་སྲིད་དེ་ལྟར་བྱེད་མ་ཐུབ་ན་ཁྱད་མཚར་པོ་ཚོར་ས་རེད། དེར་བརྟེན་ང་རང་པ་པོ་ཨ་ནིའུ་གི་ནི་ནང་ཡོད་ན་ཉིན་རེའི་འཚོ་བ་སྐྱེལ་དཀའ་མོ་བྱུང་ས་རེད། Origin Foundation སྟེ Origin ཐེབས་རྩ་ཚོགས་པའི་འགན་འཛིན Emma Barton ལགས་ཀྱིས PNG ནང་མི་ཕོན་ཆེན་པོ་ཞིག་ལ་གློག་གི་མཐུན་རྐྱེན་མེད་ཅེས་ཁོང་མོས་གསུངས་དོན། ཁོ་ཚོས་ས་སྣུམ་གྱི་ཞུ་མར་དང་ཡང་ལ། མེ་ཤིང་སོགས་འཕྲོད་བསྟེན་དང་ཁོར་ཡུལ་ལ་གནོད་འཚེ་ཆེ་བའི་དངོས་ཆས་རིགས་བེད་སྤྱོད་བྱེད་ཀྱི་ཡོད་པ་མ་ཟད། བུད་ཤིང་དེ་ཚོའི་ཆེད་རང་ཉིད་ཀྱི་ཡོང་འབབ་ཁྱོན་བསྡོམས་ལས་བརྒྱ་ཆ་བཞི་བཅུ་ཙམ་འགྲོ་གྲོན་གཏང་དགོས་པ་ཆགས་ཡོད། གློག་ཆས་དེ་རྣམས་ཕྲུ་གུའི་འབྲི་ཀློག་ཤེས་ཡོན་ལ་ཕན་པ་ཙམ་མ་ཡིན་པར། དེ་ནི་ཕཱ་པོ་ཨ་ནིའུ་གྷི་ནི་གཞུང་གིས་མ་འོངས་པར་ཉིས་སྟོང་ལྔ་བཅུ་བར་གླིང་ཕྲན་དེའི་ནང་བསྐྱར་བཅོས་རུང་བའི་ནུས་ཤུགས་ཁོ་ན་བེད་སྤྱོད་གནང་འཆར་ཡོད་པ་དང་སྟབས་ཁེལ་ཡོད་འདུག། IFC། ཞེས་པའི་འཕེལ་རྒྱས་ཚོགས་པའི་ལས་བྱེད་པ Subrata Barman ལགས་ཀྱིས་ཁོ་ཚོའི་ཚོགས་པས་བཏོན་པའི་ཉམས་ཞིབ་ལ་གཞིགས་ན། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་ད་བར PNG ནང་བསྐྱར་བཅོས་རུང་བའི་ནུས་ཤུགས་སྤྱོད་མཁན་མི་གྲངས་ལྡབ་ཀྱིས་མང་རུ་ཕྱིན་པ་ཐོན་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོའི་ཉམས་ཞིབ་ལ་ལྟར་ན་རྒྱལ་ཁབ་ཁྱོན་ཡོངས་སུ་ཉི་འོད་བེད་སྤྱོད་བྱེད་མཁན་བརྒྱ་ཆ་དྲུག་ཅུ་ཙམ་ཆགས་ཡོད་འདུག་དེ་ནི་དངོས་ཡོད་ཡར་རྒྱས་ཀྱི་རྣམ་པ་གསལ་པོ་རེད། འཛམ་གླིང་སྤྱི་ཡོངས་སུ་མི་ཐེར་འབུམ་གཅིག་ཚག་བཞི་ཙམ་ལ་གློག་གི་མཐུན་རྐྱེན་མེད་པ་ཡིན་འདུག Solar Buddy ཞེས་པའི་ལས་གཞི་དེ་བརྒྱུད་རྒྱལ་སྤྱིའི་ནང་གློག་ཆས་འབུམ་གཅིག་ཙམ་འགྲེམས་སྤེལ་གནང་ཡོད་པ་མ་ཟད་མུ་མཐུད་རོགས་སྐྱོར་གནང་བཞིན་ཡོད་འདུག། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། གནས་ཚུལ་དེ་ནི SBS ཀྱི་གསར་འགོད་པ Bethan Smoleniec དང Aneeta Bhole ལགས་གཉིས་ཀྱིས་ཕྱོགས་སྒྲིག་བྱས་པ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ཨོ་སི་ཀྲི་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད།